གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི Asia རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོ་མཆུ་ཟླའི་ཚེས་པ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་འཆི་མེད་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་འདི་ཟླའི་ཚེས་བཅོ་ལྔ་ཉིན་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ཚད་མཐོ་པོའི་ཐོག་ནས་གཏན་འབེབས་བྱུང་བར་དགའ་བསུ་ཞུས་གནང་བ་དང་སྦྲགས་ཁྲིམས་འཆར་དེ་གཏན་འབེབས་ཡོང་བར་མཉམ་རུབ་སྒོ་ནས་ཕྱག་ལས་གནང་མཁན་ཚོགས་པ་སྒྲིག་འཛུགས་ཁག་སྤྱི་དང་ལྷག་དོན་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard

སུམ་བརྒྱ་ཙམ་གྱིས་དང་བླངས་སྒོ་ནས་ཟླ་བ་གཅིག་ལྷག་རིང་བོད་ཡིག་སློབ་ཁྲིད་ནང་མཉམ་ཞུགས་གནང་བའི་སྐོར་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་བུད་མེད་ཀྱིས་བོད་ཀྱི་འབྲས་དཀར་འཁྲབ་སྟོན་སྒྱུ་རྩལ་ལ་གཟིགས་ཕྱོགས་ཞེས་པའི་བརྗོད་གཞིའི་ཐོག་བུད་མེད་འབྲས་དཀར་འཁྲབ་སྟོན་པ་ལྷ་རྩེ་ཆོས་སྒྲོན་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས

ནང་ལ་ཡང་བོད་དོན་ལ་རྒྱབ་སྐྱོར་མཚོན་བྱེད་ཀྱིས་རྒྱ་ནག་གིས་བོད་ཀྱི་ལོ་རྒྱུས་སྒང་ལ་འཁྱོག་བཤད་བྱེད་ཀྱི་ཡོད་པ་དེ་ལ་གདོང་ལེན་དང་དེ་གདོང་ལེན་བྱེད་པའི་ཐོག་ནས་བོད་རྒྱ་འབྲེལ་མོལ་ཡོང་ཡ་དང་བོད་རྒྱའི་དཀའ་རྙོག་སེལ་ཡ་གི་ཁྲིམས་འཆར་ཅིག་ད་འདས་པའི་ལོ་གཉིས་རིང་ལ་བཀའ་ཤག་སྐབས་བཅུ་དྲུག་པས་དཀའ་ལས་བརྒྱབ་པ་རེད་དེ་དང་མཉམ་དུ་ཨ་རི་དོན་གཅོད་རེད་དེ་ནང་བཞིན་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ཞུ་གཏུག་བྱེད་མཁན་དང་ད་ཅིག་གཞུང་འབྲེལ་མིན་པ་ཚོགས་པ་མང་པོ་ཅིག་གིས་མཉམ་རུབ་བྱས་པའི་རྒྱུ་མཚན་ལ་བརྟེན་ནས་གྲོས་ཚོགས་འོག་མའི་ནང་ལ་འདུག་བྱས་ནས་ད་ཚད་མཐོ་པོ་གིས་གྲོས་ཚོགས། འཐུས་མི་བཞི་བརྒྱ་སུམ་ཅུ་སོ་གཅིག་ཡོད་པའི་ནང་ལོགས་ནས་བཅུ་གཉིས་ཀྱིས་འོས་འཕེན་མེད་པ་དང་བཅུ་བདུན་གྱིས་དགག་པ་བརྒྱབ་ཨ་ནི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་བྱས་ད་ཚད་མཐོ་པོ་འདུག་བྱས་ནས་གཏན་འབེབས་བྱེད་ཐུབ་པ་འདུག་བཞིན་བྱུང་ཡོད་རེད་དགག་པ་རྒྱག་མཁན་ཚོ་ཡིན་པ་ཡིན་ནའི་ཁོ་ནང་དོན་དེ་ད་དུང་ཏོག་ཙམ་སླ་དྲགས་ཤག་ཏོག་ཙམ་ཤུགས་ཆེ་རུ་གཏང་དགོས་ཀྱི་འདུག་བྱས་ནས་དགག་པ་རྒྱག་མཁན་རེད་མ་གཏོགས་ཅིག་ཡང་བོད་པར་རྒྱབ་སྐྱོར་མེད་པའི་ཐོག་ནས་མ་རེད་ད་དེ་ཕལ་ཆེར་སྤྱི་མོས་རེད་བྱས་ནས་བཟུང་བ་ཡིན་ནའི་མ་འགྲིག་ཡ་གང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ཨ་ནི་ང་ཚོ་བོད་པའི། གནད་དོན་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་ལྟ་བར་དུ་ཅིག་འཛམ་བུ་གླིང་འདིའི་ནང་ལ་གནས་ཐུབ་པ་དང་གནས་ཐུབ་པ་ཙམ་དུ་མ་ཡིན་པའི་གི་ད་ལྟ་ཡིན་པ་ཡིན་ནའི་ཅིག་བོད་དོན་སྒང་ལ་ཡང་ང་ཚོ་འབད་བརྩོན་བྱས་པ་ཡིན་ན་དཀའ་ལས་བརྒྱབ་པ་ཡིན་ན་རྒྱལ་ཁབ་གཞན་པ་ལྷག་པར་དུ་ད་ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ཆགས་ཀྱི་ཡོད་རེད་དེ་འདྲའི་ནང་ལ་ང་ཚོར་རྒྱབ་སྐྱོར་ཡོང་གི་ཡོད་པ་དང་ད་འདི་ད་ལྟ་རིམ་པ་གཅིག་ཚར་བ་རེད་མ་གཏོགས་མཐའ་མ་ཚར་ཡོད་མ་རེད་ད་ལྟ་འདི་གྲོས་ཚོགས་འོག་མའི་ནང་ལོགས་ལ་ཡང་ན་ནིང་ཕྱི་ཟླ་བཅུ་གཅིག་ཉི་ཤུ་རྩ་དྲུག་ཉིན་མོ་དེ་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་བྱས་ད་ད་ནི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ། གྲོས་ཚོགས་འོག་མའི་གིས་གྲོས་ཚོགས་རང་ནས་ཚད་མཐོ་པོའི་རྒྱབ་སྐྱོར་ཐོག་ནས་དེ་བྱུང། གྲོས་ཚོགས་གོང་མའི་གིས་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་ཅིག་དང་ཨ་ནི་གྲོས་ཚོགས་གོང་མའི་གིས་དེའི་ནང་འགྲོ་དགོས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡང་དེའི་གཏན་འབེབས་བྱུང་སོང་ན་ཨ་ནི་གཞི་ནས་ཨ་མི་རི་ཀའི་སྲིད་འཛིན་གྱི་མཚན་རྟགས་སྐྱོན་བྱས་ཨ་ནི་ཁྲིམས་ཆགས་འགྲོ་དགོས་རེད་དེ་ཡིན་དུས་ཙམ་པ་ད། འདས་པའི་ལོ་གཉིས་རིང་ལ་ཡང་རྒྱལ་བ་རིན་པོ་ཆེའི་གི་དགོངས་པ་གཞིར་བཟུང་བྱས་ནས་བཀའ་ཤག་སྐབས་བཅུ་དྲུག་པའི་གིས་འབད་བརྩོན་བྱས་བཞིན་པ་དེ་གིས་གྲུབ་འབྲས་ཕྲན་བུ་ཅིག་ད་རིང་འདུག་སེ་ཐོན་པ་རེད་དེ་ལ་མཉམ་རུབ་གནང་མཁན་ཚང་མ་ལོ་ལ་ཡང་ཐུགས་རྗེ་ཆེ་ཟེར་བྱས་ཞུ་གི་ཡིན།
ད་དུང་སྲིད་སྐྱོང་མཆོག་གིས་ཐོག་མར་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་འོག་མའི་ནང་ངོ་སྤྲོད་གནང་མཁན་གྲོས་ཚོགས་འཐུས་མི་ཇིམ་མེག་གྷ་ཝན་མཆོག་དང་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཱེ་ཁལ་མེག་ཁོལ་རྣམ་གཉིས་ཡང་ཕྱི་ཚེས་བཅོ་ལྔ་ཉིན་ཨ་རིའི་སྟོབས་ཆེན་རྒྱལ་ཁབ་ཀྱི་གྲོས་ཚོགས་འོག་མའི་འཐུས་མི་ཕལ་མོ་ཆེས་སྤྱི་ཡོངས་ནས་རྒྱབ་སྐྱོར་གནང་ཐོག་གཏན་འབེབས་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག། ཁ་ན་ཏར་བཅའ་བཞུགས་མིང་འབུལ་གནང་འདོད་མེད་པའི་བོད་མི་ཞིག་གིས་ཉེ་བའི་ལོར་བོད་ནང་དུ་དྲ་ལམ་ཐད་གཏོང་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང། དེ་ཡང་ལྷ་ས་སོགས་དབུས་ཕྱོགས་ནས་འཁྱུག་དབྱིབས་ཞེས་པའི་ཐད་གཏོང་མཉེན་ཆས་དེ་བེད་སྤྱོད་བྱེད་མཁན་མང་པོ་ཡིན་པས་བོད་མི་ཉུང་ཤས་ཤིག་གིས་བོད་སྐད་བཤད་ཀྱི་ཡོད་པ་མ་གཏོགས་གཞན་མང་ཆེ་བས་རྒྱ་སྐད་བཤད་ཀྱི་ཡོད་མོད་དང། ཡིན་ནའང་མཚོ་སྔོན་དང་ཟི་ཁྲོན་ཕྱོགས་ཀྱི་བོད་མི་མང་པོས་མགྱོགས་འཕྲིན་ཞེས་པའི་ཐད་གཏོང་མཉེན་ཆས་དེ་བེད་སྤྱོད་བྱས་ནས་མང་ཆེ་བས་བོད་སྐད་བཤད་ཀྱི་ཡོད་པ་ལྟར། ད་ལོའི་ལོ་གསར་གྱི་སྐབས་སུ་ཡང་བོད་མི་མང་པོས་བོད་ཆས་གྱོན་ཞིང་བོད་སྐད་བརྒྱབ་ནས་ལོ་གསར་ལ་རོལ་བཞིན་པའི་རྣམ་པ་ཡིད་དུ་འོང་བ་ཞིག་ཀྱང་མགྱོགས་འཕྲིན་ཐད་གཏོང་དྲ་ལམ་དུ་མཐོང་རྒྱུ་འདུག་ཅེས་འདི་གའི་ཕ་ཡུལ་ཞེས་པའི་ལེ་ཚན་ནང་ལ་འགྲེལ་བརྗོད་གནང་འདུག། དེ་བཞིན་ཨ་མི་རི་ཀར་གནས་བཞུགས་དཀར་མཛེས་ཁུལ་གྱི་བོད་མི་ཞིག་གིས་ཁོང་གི་ཕ་ཡུལ་ནས་ལོ་སར་བཏང་བའི་བརྙན་པར་ཁག་ལ་ལྟ་དུས་ལོ་སར་གཏོང་སྟངས་ལ་འགྱུར་བ་ཆེན་པོ་འགྲོ་བཞིན་པ་མཐོང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག་བཙན་བྱོལ་ནང་ལ་ཡོད་པའི་བོད་མི་མང་པོ་ཞིག་གིས་ད་ལོའི་ལོ་སར་སྐབས་སུ་བོད་ནང་གི་ནང་མི་སྤུན་མཆེད་ཚོར་ལོ་སར་འཚམས་འདྲི་ཞུ་བའི་སྐབས་སུ་བྱིས་པ་ཆུང་ཆུང་ཚོས་རྒྱ་སྐད་ཁོ་ན་བཤད་ཀྱི་ཡོད་པའི་གནས་སྟངས་ཧ་ཅང་ཚབས་ཆེ་ཡིན་པའི་ཚོར་བ་བྱུང་བའི་སྐོར་འགྲེལ་བརྗོད་བྱས་འདུག། གནས་སྟངས་དེའི་ཐོག་ནས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་གཏན་འཇགས་སློབ་གྲྭར་བཅུག་སྟེ་མི་རིགས་རྒྱ་སྒྱུར་གྱི་སྲིད་ཇུས་སྤེལ་བཞིན་པའི་གནས་སྟངས་ཧ་ཅང་ཚབས་ཆེ་ཡོད་པ་མཚོན་ཐུབ་ཀྱི་ཡོད་པའི་སྐོར་གསུངས་འདུག་དེ་བཞིན་རྒྱ་ནག་གཞུང་གིས་བོད་ཕྱི་ནང་གཉིས་ཀྱི་བོད་མི་ཕར་འགྲོ་ཚུར་འོང་ལ་དམ་དྲག་ཚད་བཀག་བྱེད་བཞིན་པའི་ཁར་བོད་ཀྱི་ས་ཁུལ་འབྲི་རུ་ལྟ་བུར་ཕྱི་ཕྱོགས་ནས་ནང་མི་སྤུན་མཆེད་ཚོར་འབྲེལ་བ་བྱེད་ཡས་ཡང་ཧ་ཅང་ཁག་པོ་ཡིན་པའི་སྐོར་ཕ་ཡུལ་འབྲི་རུ་ནས་ཡིན་པའི་བོད་མི་ཞིག་གིས་འགྲེལ་བརྗོད་གནང་འདུག། གཞན་ཡང་འདི་ག་རླུང་འཕྲིན་ཁང་ནས་གནས་ཚུལ་རྒྱུས་ལོན་བྱུང་བ་ལྟར་ན། བོད་ཀྱི་ལོ་གསར་དང་བསྟུན། མདོ་སྨད་གཉིས་ཀྱིས་གཙོས་བོད་ཀྱི་ས་ཁུལ་གང་ས་ནས་བོད་ཀྱི་རྒྱལ་ས་ལྷ་སར་མི་མང་ཕོན་ཆེ་འདུ་འཛོམས་བྱེད་བཞིན་པ་དང་བསྟུན་ནས། རྒྱ་ནག་གཞུང་གིས་ལོ་གསར་ཚེས་གཅིག་ཉིན་ལྷ་སའི་གཞུང་ལམ་ཁག་ཅིག་བཀག་སྡོམ་བྱས་ཡོད་པའི་བརྡ་ཁྱབ་བཏང་ཡོད་པ་དང། དེ་བཞིན་ལོ་གསར་དང་བསྟུན་ལོ་བསྟུད་མར་མི་མང་འདུ་འཛོམས་ལ་དོགས་ཟོན་ཡོད་པ་བཞིན་འདི་ལོ་ཡང་མཆོད་མཇལ་བྱེད་ཡུལ་ཁག་ཏུ་ཞིབ་བཤེར་ས་ཚིགས་ཆེད་འཛུགས་བྱས་ཏེ་མི་མང་འདུ་འཛོམས་ཐད་ལ་དོགས་ཟོན་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་དུས་ཆེན་གྱི་མཇུག་བསྡོམས་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་གདན་ཞུས་ལྟར་ཕྱོགས་ཕེབས་གནང་གཏན་འཁེལ་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ཁ་སང་ཕྱི་ཚེས་བཅུ་དྲུག་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་མཇུག་བསྡོམས་མཛད་སྒོའི་ཐོག་ཕེབས་ཕྱིར་ད་རེའི་ཕྱི་ཚེས་བཅུ་བདུན་ཉིན་བཞུགས་སྒར་རྡ་རམ་ས་ལ་ནས་རྒྱ་གར་ལྷོ་ཕྱོགས་སུ་ཕེབས་ཐོན་གནང་གི་ཡོད་པ་དང་དེ་ནས་ཕྱི་ཚེས་བཅུ་དགུ་ནས་ཉི་ཤུ་བཅས་ཉིན་གྲངས་གཉིས་རིང་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ཏེ་ལོ་ལྔ་བཅུ་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོ་སོགས་ལ་ཆེད་ཕེབས་གནང་འཆར་སོགས་འདུག་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འདི་ཟླའི་ཚེས་བཅུ་བཞི་ཉིན་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ལ་ཆེད་ཕེབས་གནང་སྟེ་གཞིས་ཆགས་དེའི་ནང་འཛུགས་སྐྲུན་གྱི་ལས་གཞི་འདྲ་མིན་སྣ་ཚོགས་སྤེལ་བཞིན་པ་ཁག་ལ་གཟིགས་ཞིབ་གནང་བའི་རྗེས་སུ་གཞིས་ཆགས་དེ་ཡར་རྒྱས་ཆེན་པོ་ཕྱིན་སྐོར་བསྔགས་བརྗོད་གནང་འདུག་འདིའི་ཐད་དོན་ལྡན་གླིང་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། ཀོ་ལི་གྷལ་དོན་ལྡན་གླིང་གཞིས་ཆགས་དེ་ད་གཞིས་ཆགས་གཞན་པ་དང་བསྡུར་བ་ཡིན་ན་དངོས་གནས་དཔེ་མི་སྲིད་པའི་ཡར་རྒྱས་ཀྱི་རྣམ་པ་དུ་ཕྱིན་བཞག་སྒེར་གྱི་ཁང་པ་དེ་ཚོ་ཡིན་པ་ཡིན་ན་ཡར་རྒྱས་ཕྱིན་བཞག་སྤྱི་པའི་གི་ལས་དོན་མང་པོ་ཅིག་གི་ཡར་རྒྱས་སུ་ཕྱིན་བཞག་ཞེས་བྱས་རྗེས་བཀའ་ཕེབས་སོང། ཅེས་ཨ་ནི་ཏཱ་རེ་བཅུ་བདུན་གྱི་དབུ་འབྱེད་མཛད་སྒོ་གྱི་སྐུ་མགྲོན་གཙོ་བོ་ཨ་ནི་ག་ཚེ་ང་ཚོའི་ས་གནས་ནས་ཡར

རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་བརྒྱུད་ལམ་གྱིས་རྒྱ་ནག་གཞུང་འབྲེལ་གྱིས་ཕྱིར་བསྒྲགས་བྱས་པའི་མི་འབོར་གྲངས་ཐོ་ལུང་འདྲེན་གྱིས་གནས་ཚུལ་སྤེལ་ཡོད་པ་དེའི་ནང། ད་ལྟའི་ཆར་བོད་མངའ་ཁུལ་དུ་མི་འབོར་ས་ཡ་གསུམ་དང་གྲངས་ཆུང་དྲུག་ལྷག་ཡོད་པའི་ནང་ནས་བརྒྱ་ཆ་བརྒྱད་ཅུ་གྱ་བརྒྱད་ཙམ་བོད་མི་དང་དེ་མིན་གྱི་གྲངས་ཉུང་མི་རིགས་ཡིན་པ་བཀོད་འདུག་ལ། ལྷ་སའི་ནང་གོང་ཞུས་ནང་པ་ཁང་ཆུང་ཟེར་བ་ལྟ་བུའི་མི་རིགས་སྣ་ཚོགས་གནས་སྡོད་བྱེད་ཁུལ་ཁག་བརྒྱ་ལྷག་ཙམ་ཡོད་པ་བཀོད་འདུག། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་བྷིལ་ཁིན་མཆོག་གིས་ཁ་སང་རེས་གཟའ་པ་སངས་ཉིན་འཇར་མ་ནིའི་གྲོང་ཁྱེར་མིའུ་ནིག་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་མཇལ་འཕྲད་བཀའ་མོལ་གནང་འདུག་དེ་ཡང་ཧྥ་རན་སིའི་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་དོན་ལྟར་ན་ཉེ་དུས་ཨ་རི་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་ཇེ་སྡུག་ཏུ་འགྲོ་བཞིན་ཡོད་རུང་འབྲེལ་ལམ་ཡར་རྒྱས་གཏོང་རྒྱུ་དང། སྲ་བརྟན་བཟོ་རྒྱུར་དམིགས་ནས་གོང་ཞུས་དཔོན་རིགས་རྣམ་གཉིས་ཀྱིས་བཀའ་མོལ་གནང་བ་ཞིག་ཡིན་འདུག་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi རྣམ་གཉིས་དབར་ད་རེས་མཇལ་འཕྲད་བཀའ་མོལ་གནང་བ་དེ་ནི་ཡུལ་གྲུ་གཉིས་དབར་ཚོང་འབྲེལ་དང་ཐའེ་ཝན་གྱི་གནད་དོན་བོད་གཙོས་པའི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་ཀྱི་ཐོག་མ་མཐུན་པའི་དངངས་འཚབ་ཤུགས་ཆེ་བྱུང་བའི་རྗེས་སུ་གནང་བ་ཞིག་ཡིན་པའི་གནས་ཚུལ་འདུག། འབྲས་ནད་ཕོག་པའི་ཧོང་ཀོང་གི་དམངས་གཙོའི་ལས་འགུལ་བ་ཞིག་གིས་པུར་སྒམ་འཁྱེར་ནས་རྒྱ་ནག་གི་ཆབ་སྲིད་དྲག་གནོན་ལ་ངོ་རྒོལ་བྱ་རྩིས་བྱས་པར་གྱེན་ལོག་བྱ་རྒྱུར་སྐུལ་མ་བྱེད་པའི་ཉེས་འཛུགས་ཐོག་ནས་འཛིན་བཟུང་བྱས་ཡོད་འདུག་ལོ་ངོ་ལྔའི་གོང་རྒྱ་ནག་གཞུང་གིས་ཧོང་ཀོང་ནང་དམངས་གཙོའི་ངོ་རྒོལ་ལས་འགུལ་སྤེལ་མཁན་ཚོའི་ཐོག་དྲག་གནོན་ཤུགས་ཆེ་བྱས་ནས་མི་མང་པོ་བཙོན་འཇུག་བྱས་ཡོད་པ་དང། དེ་ཚོའི་ནང་ནས་རང་ལོ་བདུན་ཅུ་དོན་བརྒྱད་ཡིན་པའི་གུའུ་སི་ཡའོ་ནི་ཧོང་ཀོང་ནང་ད་དུང་ཡང་རྒྱ་ནག་གི་བྱ་སྤྱོད་ཁག་ལ་སྐྱོན་བརྗོད་བྱ་ནུས་མཁན་ཉུང་ཤས་ཀྱི་གྲས་ཤིག་ཡིན་པ་རེད། གཟའ་པ་སངས་ཉིན་ཧོང་ཀོང་ས་གནས་ཀྱི་ཁྲིམས་དཔོན་བེག་ཀྲོ་སོ་ཟེར་བས་ཁྲིམས་ཁང་དུ་དམངས་གཙོའི་ལས་འགུལ་བ་གུའུ་སི་ཡའོ་ཡིས་གྱེན་ལོག་སྐུལ་སློང་བྱས་པའི་ཉེས་པ་བཟོས་ལུགས་ཀྱིས་བཙོན་འཇུག་ཟླ་བ་དགུ་བྱ་རྒྱུའི་ཁྲིམས་ཐག་ཕྱིར་བསྒྲགས་བྱས་ཡོད་པ་དང། དེ་ནི་དམངས་གཙོའི་ལས་འགུལ་གུའུ་ལ་ནག་ཉེས་དེ་རིགས་བཙུགས་པ་ཐེངས་གཉིས་པ་དེ་ཡིན་པ་རེད།

གཟའ་པ་སངས་ཉིན་ཧོང་ཀོང་ས་གནས་ཁྲིམས་ཁང་གི་ཁྲིམས་དཔོན་ནས་དམངས་གཙོ་དོན་གཉེར་བ་གུའུ་ཡིས་ངོ་རྒོལ་ལས་འགུལ་ཆེད་བཟོས་པའི་པུར་སྒམ་དེ་བཞིན་ཤི་བའི་མཚོན་རྟགས་ཡིན་པས་དེ་ནི་རྒྱ་ནག་དབུས་གཞུང་མགོ་རྟིང་སློག་རྒྱུའི་དམིགས་ཡུལ་ཡིན་ལུགས་བརྗོད་ཡོད་འདུག་དུས་ཡུན་རིང་པོའི་རིང་དམངས་གཙོའི་ཆེད་ལས་འགུལ་སྤེལ་གནང་མཁན་སྐུ་ཞབས་གུའུ་སྤྱི་ལོ་ཉིས་སྟོང་ལོ་ནས་བཟུང་འཇུ་བཟུང་ཐེངས་བཅུ་གཉིས་ཙམ་བྱས་ཡོད་པ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གོང་ཞུས་གྱོད་དོན་དང་འབྲེལ་བའི་ཉེས་འཛུགས་ཐོག་ནས་བཙོན་འཇུག་ཟླ་བ་དགུའི་ཁྲིམས་ཐག་བཅད་ཡོད་པ་རེད།

གཞུང་གིས་འགན་ལེན་དགོས་པའི་དགོས་འདུན་བཏོན་བཞིན་པ་དང་ངལ་རྩོལ་ཚོགས་པ་འགའ་རེས་ཀྱང་ངོ་རྒོལ་དེར་རྒྱབ་སྐྱོར་བྱེད་བཞིན་ཡོད་པའི་གནས་ཚུལ་འདུག་གོང་ཞུས་མངའ་སྡེ་གཉིས་ཀྱི་དཔོན་རིགས་ཚོས་གཞུང་ལམ་དེ་དག་གི་བརྒྱུད་ནས་འགྲོ་སྐྱོད་བྱེད་མཁན་འགྲུལ་པ་ཚོས་ཞིང་པས་ངོ་རྒོལ་གྱི་ལས་འགུལ་དང་གཞུང་ལམ་བཀག་འགོག་བྱེད་བཞིན་པ་དེ་དག་ནས་གཡོལ་ཏེ་ཕྱིར་སྐྱོད་ཀྱི་འཆར་གཞིའི་ཐད་ཡིད་གཟབ་དགོས་པའི་ལམ་སྟོན་གནང་འདུག་ཡང་ཞིང་པ་གཞན་ཁག་གིས་རྨོ་སློག་འཕྲུལ་འཁོར་དང་ཤིང་རྟ་འཁོར་ལོ་སོགས་བརྒྱུད་ནས་འགྲུལ་བཞུད་ཀྱིས་རྒྱལ་ས་ལྡི་ལིའི་ཕྱོགས་སུ་ངོ་རྒོལ་གྱི་ཆེད་དུ་སྐྱོད་ཐབས་བྱེད་བཞིན་འདུག། ས་གནས་ཉེན་རྟོག་པས་ཞིང་པ་ངོ་རྒོལ་བ་ཁག་ཅིག་བཀག་ཉར་བྱས་པ་མ་ཟད་ཞིང་པའི་འདུ་འཛོམས་སྟེང་མིག་ཆུའི་དུག་རླངས་སོགས་བཏང་ནས་ངོ་རྒོལ་འགོག་ཐབས་བྱེད་བཞིན་འདུག་ད་རེས་དང་མཚུངས་པར་ལོ་གཉིས་ཀྱི་གོང་ལ་རྒྱ་གར་གྱི་ཞིང་པ་ཁག་གིས་རྒྱལ་ས་ལྡི་ལིའི་ཉེ་འགྲམ་དུ་འདུ་འཛོམས་ཀྱིས་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་དབུ་ཁྲིད་པའི་གཞུང་འཛིན་གྱིས་ཞིང་པའི་ཁྲིམས་གཞི་གསར་པ་ཞིག་བཏོན་པ་དེར་ལོ་གཅིག་ལྷག་རིང་ངོ་རྒོལ་གྱི་ལས་འགུལ་སྤེལ་བའི་རྗེས་སུ་ཁྲིམས་གཞི་དེ་གཞུང་གིས་ཕྱིར་འཐེན་བྱས་ཡོད་པའི་གནས་ཚུལ་འདུག། དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་ཆར་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་འདས་པོ་པདྨ་ཚེ་བརྟན་ལགས་ཀྱིས་བཀོད་ཁྲིད་གནང་བའི་གསའ་འམ་གངས་གཟིག་གློག་བརྙན་ཞུ་བ་དེར་ཧྥ་རན་སིའི་རྒྱལ་སྤྱིའི་གློག་བརྙན་གྱི་དུས་སྟོན་ཞིག་གི་ཐོག་གཟེངས་རྟགས་ཐོབ་གནང་བའི་གནས་ཚུལ་དང་འབྲེལ་བའི་སྐོར་ལ་རྒྱ་གར་ནང་ལ་བཞུགས་པའི་བོད་པའི་གློག་བརྙན་བཟོ་འདོན་གནང་མཁན་བསྟན་འཛིན་བསོད་ནམས་ལགས་སུ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ཨ་ནི། ང་ཚོས་དེ་རླུང་འཕྲིན་ལས་ཁང་ལ་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་ཨ་ནི། ཉེ་ཆར་བོད་ཀྱི་གློག་བརྙན་འཁྲབ་ཁྲིད་གནང་མཁན་འདས་པོ་པད་མ་ཚེ་བརྟན་ལགས་ཀྱིས་བཀོད་སྒྲིག་གནང་པའི་ད་ཅིག་གློག་བརྙན། གངས་གཟིག་བོད་ཀྱི་ད་གློག་བརྙན་འདིའི་ཐོག་ལ་ད་ཅིག་གི་ཧྥ་རན་སི་ནང་ལ་ཨེ་ཤི་ཡའི་གི་རྒྱལ་སྤྱིའི་གློག་བརྙན་གྱི་དུས་སྟོན་ཞིག་གནང་ཞག་དེའི་སྐབས་དེ་ཨ་ནི་ཁོ་རང་གི་གློག་བརྙན་འདི་ལ་ཨ་ནི Golden Cyclo ཞེས་ཀྱི་གཟེངས་རྟགས་ཤིག་ཐོབ་ཞག་ཨ་ནི།

ཨཱ་ནི་འདི་ནང་ལ་ཅིག་ད་ཡིན་ཡ་གངས་གཟིག་ཅིག་གི་སྐོར་རེད་འདུག་ཨཱ་ནི་ཡིན་ནའི་འདི་ནང་ལ Computer Generated Special Effects ཨིན་ཇི་ནང་ཞུ་གི་རེད་བ་ཅིག་གངས་གཟིག་འདི་བཟོ་ཡ་དེ་ཚོ་གང་ག་དེ་ཚོ་གང་ག་ལོ་ཅིག་གི་ཇུས་ཡག་པོ་བཟོས་གནང་ཤག་ཨཱ་ནི་སྒྲུང་ཡང་དཔེ་སྙན་པོ་བཟོས་གནང་ཤག་དེ་ཡིན་ཙང་ད་ད་ལྟ་འདི་གཟེངས་རྟགས་རག་གནང་བ་དེ་ངས་བལྟས་བས་ན་དངོས་གནས་ཕལ་ཆེར་ད་ག་རང་དགོས་ཡ་རང་རེད་བསམ་གི་འདུག།

ཟེར་རེད་ད། པད་མ་ཚེ་བརྟན་ལགས་ཁོ་རང་དངོས་གནས་ང་ཚོའི་བོད་པའི་གློག་བརྙན་གྱི་ཅིག་ག་ལོ་རྒྱུས་ནང་བལྟས་པ་ཡིན་ན་ཁོ་རང་ག་ཞུ་རེད་ད་གདོང་ལེན་གནང་མཁན་ད་གལ་ཆེ་ཤོས་དེ་ངས་ཁོ་རང་རེད་བསམ་གི་འདུག་ག་རེ་ཞུས་པ་ཡིན་ན་བོད་ནང་ལོགས་ལ་དེའི་སྔོན་ལ་བོད་པའི་གློག་བརྙན་དམིགས་བསལ་གང་བཟོ་བའི་ད་དེ་རིག་གཞུང་ཁོ་རང་ཡོད་མ་རེད་བ་ཡིན་ནའི་ཁོ་རང་གིས་ཅིག་དེ་འགོ་བཙུགས་གནང་བ་རེད་བ་བོད་པའི་གློག་བརྙན་ཟེར་ཡ་ཅིག་ཁོ་རང་གི་ལམ་སྟོན་པོ་དེ་ཁོ་རང་གིས་གནང་བ་རེད་ཨ་ནི་དེ་མ་ཟད་ཁོ་རང་གི་གློག་བརྙན་དེ་ཚོས་ཕྱོགས་གཅིག་ནས་བོད་པ་ཚོ་ལ་ཅིག་ག་དགའ་པོ་ཡོང་ཡ་བྱས། ཕྱོགས་གཉིས་པ་ནི་རྒྱལ་སྤྱིའི་ནང་གི་ད་གློག་བརྙན་དུས་སྟོན་ད་སྐད་གྲགས་ཆེ་ཤོས་དེ་ཚོའི་ནང་ལ་ཁོ་རང་གློག་བརྙན་དེ་ཚོ་ཡོད་པས་ད་གཟེངས་རྟགས་རག་གནང་ཡོད་རེད་མཐོང་ཆེན་པོ་བྱས་ཁོ་རང་བཞག་ཡོད་རེད་ཨ་འདི་འདྲ་གཅིག་ངས་འདི་བལྟས་པ་ཡིན་ན་པད་མ་ཚེ་བརྟན་ལགས་དངོས་གནས་འདུག་སེ་ང་ཚོ་མ་འོངས་པ་བོད་པའི་གློག་བརྙན་གྱི་ཅིག་ག་ལོ་རྒྱུས་སྒང་ལ་ང་ཚོས་ལྟ་དུས་ཡོད་པ་ཁོ་རང་ང་ཚོ་དངོས་གནས་གློག་བརྙན་བཟོ་མཁན་གལ་ཆེ་ཤོས་ཅིག་ཁོ་རང་རེད་ཟེར་ཕལ་ཆེར་ད་ག་རང་ཡོང་གི་རེད་བསམ་གི་འདུག། ལགས་སོ་ཨ་ནི་ཅིག་ཁོ་རང་གི་ད་ཅིག་གློག་བརྙན་འདི་སྐད་ཀྱི་ད་ཅིག་ཁྱད་ཆོས་འདྲ་བོ་དེ་གཙོ་བོ་དེ་ག་རེ་ཡིན་ན་ཨ་ནི་འདིའི་ཐོག་ལ་ཅིག་ད་བོད་མི་གློག་བརྙན་བཟོ་མཁན་ཚོ་གིས་ད་ཅིག་དཔེ་བླང་དགོས་པ་དང་དེ་འདྲ་ཅིག་ག་རེ་ག་རེ་ཟེར་ཡོད། ད་ཕྱོགས་གཅིག་ནས་འདི་རེད་པད་མ་ཚེ་བརྟན་ལགས་ཁོ་རང་གློག་བརྙན་སྦྱངས་གནང་ས་དེ Beijing Film Academy། ད་པེ་ཅིང་གི་གློག་བརྙན་གྱི་མཐོ་རིམ་བསླབ་གྲྭ་ད་སྐད་གྲགས་ཆེ་ཤོས་འདི་ནང་ཁོ་རང་སློབ་སྦྱོང་གནང་བ་རེད་བ། ད Beijing Film Academy འདི་ནང་ལ་ད་རྒྱ་ནག་གི་གློག་བརྙན་བཟོ་མཁན་ད་ག་ཟེར་རེད་སྐད་གྲགས་ཆེ་ཤོས་དེ་ཚོ་གང་ག་ལོ་ཕལ་ཆེར་བསླབ་གྲྭ་འདི་ནས་ཐོན་པ་འདི་འདྲ་རྐྱང་རྐྱང་རེད་དེ་ཟེར་དུས་ད་བསླབ་གྲྭ་དེའི་སློབ་སྦྱོང་དེ་ཚོའི་ད་མཐོ་པོ་ཞེ་དྲག་རེད་གནས་ཚད་འདི་དཔེ་མཐོ་པོ་བྱས་དེ་འདྲ་པད་མ་ཚེ་བརྟན་ལགས་ཁོ་རང་བསླབ་གྲྭ་དེ་ག་ནས་ཁོ་རང་གློག་བརྙན་བཟོ་སྟངས་ཀྱི་ཅིག་འགྲོ་སྟངས་དེ་ཚོ་གང་ག་ལོ་དཔེ་ཡག་པོ་བྱས་ཁོ་རང་སློབ་སྦྱོང་གནང་ཡོད་རེད། འདིའི་འཛམ་གླིང་ལ་ཁོ་རང་སོ་སོའི་གློག་བརྙན་བཟོས་གནང་དུས་ཁོ་རང་གིས་ད་ག་ཞུ་རེད་གློག་བརྙན་བཟོ་ཡ་གི་སློབ་སྦྱོང་དང་འགྲོ་སྟངས་དང་སྤྱིར་བཏང་གི་ཅིག་ག་ཟེར་རེད་གློག་བརྙན་གི་ཨ་ཅེ་ཡོད་རྒྱལ་རབས་ཐ་སྙད་མ་གློག་བརྙན་ཡག་པོ་ག་རེ་ཡོད་མེད་དེ་ཚོ་གང་ག་ལོ་ཁོ་རང་དཔེ་འཇགས་གནང་ཡོད་རེད་ད་འདི་གིས་ཁོ་རང་སོ་སོའི་གློག་བརྙན་བཟོས་གནང་དུས་གློག་བརྙན་དངོས་གནས་ཅིག་ག་སྤུས་དག་པོ། ཨ་ནི་མི་འདྲ། ཨ་ནི་འདི་ག་བོད་པ་རང་གི་བྲོ་བ་ཡོད་པའི་གློག་བརྙན་དེ་འདྲས་ཅིག་ཁོ་རང་གི་བཟོས་གནང་ཐུབ་ཡོད་ཡག་གི་ག་ཟེ་རེད་སྦྱོང་བརྡར་དེ་ཏོག་ཙམ་རག་གནང་བ་རེད་བསམ་གི་འདུག་ད་ལྟ་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཁྱེད་རང་ཚོས་བཀའ་འདྲི་གནང་ནང་བཞིན་ཡིན་ན། ངས་བལྟས་པ་ཡིན་ན་གློག་བརྙན་བཟོས་ཡག་འདི་སློབ་སྦྱོང་ཏོག་ཙམ་བྱས་འདི་གལ་ཆེན་པོ་ཞེ་དྲག་མཐོང་གི་འདུག་ག་རེ་ཞུས་པ་ཡིན་ན་ད་དེང་སང་སྤྱིར་བཏང་གི་ཅིག་གློག་བརྙན་བཟོས་ཡག་འདི་ལས་སླ་རུ་ཞེ་དྲག་ཕྱིན་ཡོད་རེད་པ་ཅིག་སོ་སོའི་ཅིག་ཁ་པར་ཐོག་ནས་པར་བརྒྱབ་བྱས་གློག་བརྙན་བཟོས་ཡག་ཡོད་རེད་ཡིན་ནའི་གློག་བརྙན་གྱི་ཅིག་ལམ་ཁ་འགྲོ་སྟངས་ཞེས་པ་གློག་བརྙན་གྱི་ད་སྐད་ཡིག་ཟླ་བོ་ཆེ་སྐད་ཡིག་གསར་པ་བསླབ་པ་ནང་བཞིན་རེད་འདི་ཅིག་ག་ཡག་པོ་བྱས་མ་སྦྱངས་པ་ཡིན་ན་ཨ་ནི་པད་མ་ཚེ་བརྟན་ལགས་ནང་བཞིན་གློག་བརྙན་གྱི་དངོས་གནས་ཅིག་ག་སྤུས་དག་པོ་དང་རྒྱལ་སྤྱི་ནང་སྐད་གྲགས་ཡོད་པའི་གློག་བརྙན་འདི་འདྲ་བཟོས་ཁག་པོ་རེད་བསམ་གི་འདུག། ལགས་སོ་ཨ་ནི་ད་ལྟའི་ཆ་ལ་ཅིག་ད་བོད་ནང་ལ་གློག་བརྙན་བཟོ་མཁན་ད་བོད་རིགས་འདི་འདྲ་ཡོད་པ་ཅིག་མཁྱེན་གི་ཡོད་ན་ད་ག་ནང་བཞིན་ཡང་ད་ཅིག་བསྟན་རྩིས། ལགས་རེད་ཨ་ནི་ད་ག་ནང་བཞིན་ཡང་བོད་ཁག་གིས་ད་ཅིག་བཙན་བྱོལ་ནང་ཡོད་པའི་བོད་མི་ཚོའི་གློག་བརྙན་བཟོ་གི་ཡོད་རེད་དེ་འདྲའི་ཐོག་ནས་ཅིག་གིས་ཀྱང་གིས་ད་ཅིག་གིས་མ་འོངས་པ་བོད་པའི་གློག་བརྙན་བཟོ་མཁན་རྣམས་གནས་སྟངས་དེ་ཡག་པོ་ཅིག་བཟོ་གི་ཡོད་ན་ཡང་དེ་ག་ཅིག་གིས་ད་ཅིག་ཡང་དཀའ་ངལ་ཆགས་པ་ཅིག་བཟོ་གི་ཡོད་ན་དེའི་སྐོར་དགོངས་ཚུལ་གང་ཡིན་ནམ། ལགས་རེད་འདི་ང་གོང་གསལ་རེད་ང་རེ་བ་ཆེན་པོ་ཞེ་དྲག་ཡོད་ག་རེ་ཞུས་པ་ཡིན་ན་བོད་ནང་ལོགས་ལ་པད་མ་ཚེ་བརྟན་ལགས་ཁོ་རང་གི་ད་ལམ་ཁ་བསྟན་གནང་བྱས་ཨ་ནི་ད་ག་ནང་བཞིན་ཁོ་རང་གི་ཅིག་ཁོ་རང་གི་འོག་ལ་ཕྱག་ལས་གནང་མཁན། གློག་བརྙན་བཟོ་མཁན་དེ་འདྲའི་ཁ་ཤས་ཤིག་ད་ཁོང་ཚོ་སོ་སོས་གློག་བརྙན་བཟོས་གནང་བྱས་ཁ་ཤས་རྒྱལ་སྤྱིའི་ནང་ལས་ཅིག་ག་སྐད་གྲགས་ཆེན་པོ་དེ་འདྲས་བྱུང་ཡོད་རེད་བྱས་ཙང་བོད་ནང་ལོགས་ལ་གློག་བརྙན་བཟོ་མཁན་ད་དེ་འདྲ་ཁ་ཤས་ཅིག་ཟེར་རེ་བཟང་ཤར་བ་ཡོང་གི་འདུག་བྱས་ཙང་དེ་ལ་ངས་བལྟས་པ་ཡིན་ན་སྣང་དག་མི་འདུག་བསམ་གི་འདུག་ཨ་ནི་ང་ཚོ་བཙན་བྱོལ་ནང་བལྟས་པ་ཡིན་ན་ད་འདས་པའི་ལོ་ཁ་ཤས་ནང་ལ་བོད་པའི་གློག་བརྙན་བཟོ་མཁན་མང་རུ་ཞེ་དྲག་ཕྱིན་ཤག་མང་རུ་ཕྱིན་བྱས་ཨ་ནི་སྤྱིར་བཏང་གི་ཅིག་གནས་ཚད་དེ་ཅིག་ག་སྔར་དང་མི་འདྲ་མཐོ་རུ་ཞེ་དྲག་ཕྱིན་བྱས་འདི་ལ་ཡང་ངས་བལྟས་པ་ཡིན་ན་ཅིག་ག་སེམས་ཤུགས་རེ་ཅིག་འདུག་ཅིག་མ་འོངས་པ་བཙན་བྱོལ་ནང་གློག་བརྙན་བཟོ་མཁན་བདེ་བཟོད་ཅིག་དངོས་གནས་ཡང་རྒྱལ་སྤྱི་ནང་ཅིག་ལངས་ཐུབ་མཁན་དེ་འདྲ་ཡོང་གི་རེད་བསམ་ངའི་རེ་བ་དེ་འདི་ཡོད་ཨ་ནི་ད་ག་རང་ངས་ཡང་ག་ཞིག་རེད་ཨ་ཡིད་ཆེས་དེ་འདི་ཡོད།
ལགས་སོ་ཨ་ནི་ངས་གནས་འདྲི་ཞུ་ཡག་ད་ཨ་ནི་དེ་རིང་ཞལ་པར་ཐོག་ནས་རྒྱ་གར་ནང་བཞུགས་པའི་བོད་པའི་གློག་བརྙན་འཁྲབ་ཁྲིད་གནང་མཁན་དང་གློག་བརྙན་བཟོ་གནང་མཁན་བསྟན་འཛིན་བསོད་ནམས་ལགས་ནས་ང་ཚོར་གནས་འདྲི་ཞུ་ཡག་གི་དུས་ཚོད་བཏོན་གནང་བ་དེར་ཐུགས་རྗེ་ཆེ་གནང་ཞུ་གི་ཡིན། ལགས་སོ་ཨོ་ཐུགས་རྗེ་ཆེ།
ཡང་ལ་དྭགས་ཀྱི་ཡུལ་མི་རྒན་གཞོན་བར་གསུམ་གྱིས་བོད་ཡིག་སྦྱོང་རྒྱུར་དོ་སྣང་ཆེ་རུ་འགྲོ་བཞིན་པ་ལྟར་ཉེ་ཆར་ལ་དྭགས་ཀྱི་རྒྱལ་ས་གླེའི་ནང་ས་གནས་མི་མང་སུམ་སྟོང་ཙམ་གྱིས་དང་བླངས་སྒོ་ནས་ཟླ་བ་གཅིག་ལྷག་ཙམ་རིང་བོད་ཡིག་སློབ་ཁྲིད་ནང་མཉམ་ཞུགས་གནང་འདུག་དེའི་སྐོར་བོད་ཡིག་སློབ་དགེ་རྡོ་རྗེ་རྣམ་རྒྱལ་ལགས་ལ་བོད་ཡིག་འཛིན་གྲྭ་འདིའི་བྱེད་སྒོ་དང་དམིགས་ཡུལ་སོགས་ཀྱི་སྐོར་བསྟན་འཛིན་དཔལ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས་ལ་དྭགས་ནང་ཡུལ་མི་ཚོས་བོད་ཡིག་སྐད་ཡིག་ལ་སྔར་ལས་དོ་སྣང་མང་བ་སླེབས་ཡོད་པ་དང་འབྲེལ་འདི་ལོ་སྤྱི་ཟླ་དང་པོའི་ཚེས་གཅིག་ནས་སྤྱི་ཟླ་གཉིས་པའི་ཚེས་བཞི་བར་ལ་དྭགས་ནང་པའི་ཚོགས་འདུ་དང་ལ་དྭགས་གཙུག་ལག་སློབ་གཉེར་ཁང་གཉིས་ཀྱིས་མང་ཚོགས་ལ་བོད་ཡིག་སློབ་ཁྲིད་གནང་ཡོད་ལ། དེ་དང་འབྲེལ་བའི་དེ་རིང་གི་སློབ་ཁྲིད་པ་གཅིག་རྒན་རྡོ་རྗེ་རྣམ་རྒྱལ་ལགས་རེད་དེ་རིང་ཁོང་དང་ལྷན་དུ་ད་ལྟ་ཟླ་བ་གཅིག་ལྷག་ཙམ་གྱི་རིང་ལ་བོད་ཡིག་སློབ་ཁྲིད་གནང་ཡོད་པའི་སྐོར་ལ་ཡང་བཀའ་འདྲི་ཞུ་ཡས་ཡིན།

མཚམས་བཅད་པ་རེད་མཚམས་བཅད་པའི་རྗེས་ལ་ཨེ་ནི་ང་ཡང་འཛིན་གྲྭ་བཅུ་བཞི་རྗེས་ལ་ཨེ་ནི་ང་ད་ལྟ་དེ་ར་དུན་འབྲི་གུང་བཀའ་བརྒྱུད་ཀྱི་གཙུག་ལག་སློབ་གཉེར་ད་དེ་དུས་གཙུག་ལག་སློབ་གཉེར་ཡོད་མ་རེད་དེ་དུས་ལ་ཁོ་རང་གྲྭ་ཚང་ཡོད་རེད་དེ་ལ་ཨེ་ནི་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་དགོན་པ་ལ་ང་བོད་ཡིག་ཡང་རང་སྦྱོང་འདྲ་པོ་དེ Graduations ད་བི་ཡའི་རྗེས་ལ་ང་ཕ་གིར་སྦྱང་སྐྱོར་རེད་ལགས།

དཔེ་ཆ་དེ་ཚོ་སྦྱང་དགོས་བསམ་ཉིད་ཀྱིས་ནི་ད་ད་ད་ནང་པའི་དཔེ་ཆ་དེ་ཚོ་དཔེ་ད་ཅིག་གི་ཡག་པོ་བྱས་ནས་ནི་ང་ཤེས་ཐུབ་ན་དཔེ་ཡག་པོ་འབྱུང་ས་རེད་བསམ་ཉིད་ཀྱིས་ང་རང་བློ་ལ་ཅིག་ཡོད་རེད་དེ་དེའི་རྗེས་ལ་ནི་ང་ད་ད་དེ་ར་དུན་ལ་གཞིས་ནས་ད་རྩ་སུམ་ཅུ་པ་དང་དེ་འདྲའི་ཕ་གིར་ནི་ང་སྦྱངས་པ་རེད་དེའི་རྗེས་ལ་ངས་ལོ་ཕལ་ཆེར་གཉིས་དང་ཕྱེད་ཀ་འདྲ་བོ་ཅིག་རེད་ད་དེ་སྦྱངས་ནས་དེ་ནི་ཕ་གིར། འདི་དུས་ད་ལྟ་མཁན་ཆེན་དཀོན་མཆོག་རྒྱལ་མཚན་ཞུ་ཡས་དེ་དཔེ་མཁན་པོ་ཧང་སང་ཡག་གི་དེ་ནས་ཐུགས་མཁས་པ་དང་སྐུ་ཡོན་ཆེ་བ་ཞིག་ཞུ་ཡོད་རེད་ཁོང་རྩ་ནས་ནི་ངས་ད་ལྟ་དྭགས་པོ་ཐར་རྒྱན་ཆ་ཚང་བྱས་ཞུས་ཡིན་ད་འདི་ཚང་མ་སོ་སོ་གིས་ད་གཅིག་ཚེ་སྔོན་མའི་ད་ལས་འདྲ་བོ་དེ་གཅིག་བག་ང་ཚོ་ནང་པའི་ནང་ལ་བག་ཆགས་ལབ་མཁན་གྱི་ཡོད་རེད་ད་བག་ཆགས་བག་ཆགས་བག་ཆགས་བག་ཆགས་དེ་འདྲ་ཡོད་ས་རེད་འདི་བྱས་ནས་ང་ད་གཅིག་དབྱིངས་འདྲ་བོ་དེ་ལས་རེད་ཨེ་ནི་ད་སོ་སོ་གིས་ནི་ད་སྒེར་ཐོག་ནས་རང་སྦྱོང་བྱས་ནས་ངས་དཔེ་ཆ་སྦྱང་རྒྱུ་གཅིག་རེད་ལགས། དེ་རིང་གི་ང་ཚོ་གི་བརྗོད་གཞི་དེར་ཆ་བཞག་ན་ཟླ་བ་གཅིག་རིང་གི་བོད་ཡིག་གི་སློབ་ཁྲིད་གནང་ཡོད་རེད་ལགས་སློབ་ཁྲིད་དེ་ཁྲིད་དགོས་ཀྱི་ཡང་གནད་འགག་མ་བཟུང་ན་གཙོ་བོ་དེ་ག་རེ་ཡིན་ན་ལགས། ད་གཅིག་གཙོ་ཆེ་ཤོས་དེ་ངོ་མ་ངོ་མ་ད་ལ་དྭགས་ལ་ད་བོད་ཡིག་དེ་དཔེ་སློབ་གྲྭ་དེ་ཚོ་ལ་ཡིན་ན་ད་ད་ད་ཕ་མ་གི་ནི་ཕྲུ་གུ་དེ་ཚོ་ལ་ད་བོད་ཡིག་ལ་ཅིག་ཆོད་ཡོད་མ་རེད་གཞུང་གི་ལས་ཀ་རག་གི་མ་རེད་དེ་འདྲ་ལབ་ཡག་མང་པོ་ཡོད་རེད་ཨེ་ནི་བྱས་ཙང་དེ་རྗེས་ལ།

ཨེ་ནི་གཅིག་དཔེ་ཆ་གི་གཞུང་དང་ཨེ་ནི་དཔེ་ཆ་གི་གཞུང་ནས་ནི་ད་ལྟ་ང་ཚོ་ཕྱག་དཔེ་དེ་ཚོ་དཔེ་ཧང་སང་ཡག་གི་གཏིང་ཟབ་པོ་ཧ་ལས་ཡག་ཡོད་རེད་ཨེ་ནི་དེ་བྱས་ཙང་ཨེ་ནི་གཅིག་ཀློག་པ་ཙམ་མིན་པ་ཨེ་ནི་ཤེས་ནས་དད་པ་ཐོབ་ལབ་མཁན་གྱི་ད་སྐུ་མདུན་ཡང་སེ་ཡང་སེ་ཕེབས་ནས་དེ་གསུང་གི་ཡོད་རེད་དེ་བྱས་ཙང་དེ་དང་མཉམ་དུ་ཨེ་ནི་ད་ད་འབྲི་གུང་སྐྱབས་མགོན་ཆེ་ཚང་གཙོས་པའི་ཨེ་ནི་ད་ད་རྒྱལ་དབང་འབྲུག་པ་དང་ཨེ་ནི་ས་སྐྱ་གོང་མ་དང་ད་བླ་ཆེན་ཁག་དེ་ལ་ཕེབས་ནས་ཨེ་ནི་ཁོང་ཚོ་གི་གསུང་ཆོས་གནང་པ་རྗེས་ལ་ཨེ་ནི་ད་ལ་དྭགས་ཀྱི

རྒན་པ་དང་འབྲིང་པ་དང་གཞོན་པ་ཚང་མ་ལ་བསླབ་ཡག་གི་ཁོང་ཚོ་གི་ནི་ཐུགས་ཁུར་གནང་ཤག་ནི་དེ་རྗེས་ལ། མང་ཤོས་དེར་ལོ་དྲུག་ཅུ་རེ་བརྒྱད་བདུན་ཅུ་བར་དུ་ད་སྟབས་ད་ཨ་མ་ལགས་དང་དེ་ནས་པཱ་ལགས་དེ་འདྲ་མང་པོ་ཡོད་རེད་ད་སློབ་གྲྭའི་ཨེ་ནི་གཞུང་གི་དགེ་རྒན་མང་པོ་ཡོད་རེད་ཨེ་ནི་ད་སློབ་གྲྭའི་ཕྲུ་གུ་ད་ཡིན་ད་ཡིན་ད་ཁོང་ཚོ་གི་ད་ཁོང་ཚོ་ལ་དམིགས་བསལ་གྱི་ད་ཅིག་ཨ་མ་ལགས་ཁོང་ཚོ་གི་འདི་གསུང་གི་འདུག་ད་ང་ཚོ་དཔེ་ཆ་ཀློག་ཐུགས་རྗེ་འདོད་ན་འགྲིག་གི་རེད་ད་ལྟ་ལ་དྭགས་ལ་དར་ཤུགས་ཆེན་པོ་ག་བ་ཡིན་ན་ད་དཔེ་ཆ་ཀློག་ཡག་དང་ཨེ་ནི་ཅིག་གི་ཞལ་འདོན་སྐྱོར་ཡག་མང་པོ་ཡོད་རེད་འོ་ན་འདི་བྱས་ཙང་ཁོ་ཚོ་གི་འདི་ཀློག་ཐུབ་པ་ཞིག་ཆགས་ན་འགྲིག་གི་རེད་གསུང་ཡག་དང་ཨེ་ནི་གཉིས་པ་དེ་མི་མང་འབྲིང་འཇམ་གྱི་ཡོད་ར་ཁོ་ཚོ་གི་ད་ང་ཚོ་ཅིག་དངོས་གནས་དྲང་གནས་ད་དཔེ་ཆ་གི་གཞུང་དེ་ཚོ་མཁྱེན་པའི་ཆེད་དུ་ཁོ་ཚོ་ད་ད་སྦྱངས་པ་རེད་ཨེ་ནི་ད་ཕྲུ་གུ་དེ་ཚོ་ད་སློབ་གྲྭའི་ནང་ལ་ཡིན་པ་རེད་ད་ཁོ་ཚོ་མ་སྦྱངས་ཐབས་མེད་རེད། ལགས་སོ། ད་སློབ་ཁྲིད་དེ་ཇི་ལྟར་མི་མང་འདི་ན་མཉམ་ཞུགས་གནང་ཡས་འདི་ཚང་མ་སོ་སོ་དྭང་བླངས་བྱེད་རོགས་ལ། འོང་རེད་ལགས་ཡིན་ད་ཡིན། དྭང་བླངས་བྱེད་ནི་དེ་རིན་མེད་རེད་ལགས། ད་འདི་ལ་ཁར་ཚ་ཆ་ཚང་དཔེ་གཅིག་ཡོད་མ་རེད་ད་དེ་རིང་ཁོ་རང་ད་ལྟ་ལ་དྭགས་ནང་པའི་ཚོགས་ནས་ཁོ་རང་འགྲོ་སོང་ཆ་ཚང་གནང་ཡོད་རེད་ཨེ་ནི་བྱས་ཙང་འདི་དང་མཉམ་དུ་ད་ལོ་སྟབས་བདེ་བོ་ཞིག་འདི་རེད་ད་ལྟ་ང་ཚོ་ལ་དྭགས University གཙུག་ལག་སློབ་གཉེར་ཁང་དང་ཨེ་ནས Certificate Course ཟེར་ནས་ཁོང་ཚོ་ལ་ལག་འཁྱེར་གཅིག་ཡོད་རེད་ད་དེའི་ལག་འཁྱེར་དེ་རྒན་པ་དེ་ཚོ་ལ་ད་ཨའོ་ཙམ་རེད་ཁོང་ཚོ་ལ་ད་ཅིག་དགོས་མ་རེད་ཡིན་ནའང་གཞོན་གཞོན་དེ་ཚོ་ལ་ད་ཅིག་ཡང་མ་འོངས་པ་ནས་ད་ལྟ་ང་ཚོ་བོད་ཡིག་གི་ད University དེ་ང་ཚོ་ད་ལྟ་རྒྱ་གར་གཞུང་གི་ད་ངོས་ལེན་ཡོད་རྒྱུ་རེད་ཨེ་ནས་དེ་བྱས་ཙང་དཔེ་ད་ཕྲུ་གུ་ཆུང་ཆུང་དང་ཨེ་ནས

སློབ་གྲྭ་རེ་ལ་བོད་ཡིག་གི་དགེ་རྒན་གཉིས་གསུམ་མེད་པ་གཅིག་ཀྱང་ཡོད་མ་རེད། འཛིན་གྲྭ་བཅུ་གཉིས་ཨེ་ནི College བར་དུ་ད་ལྟ་ད་བོད་ཡིག་གི་ཁ་ས་ད་དེ་སློབ་ཚན་དང་ཨེ་ནི་ཆ་ཚང་ཁོ་ཚོ་འགྲིག་ཡོད་རེད་ད་ངོ་མ་ནང་ཚེ་ད་ད་ང་ཚོ་ལོ་དང་ལོ་བཞིན་དུ་ད་ཡར་རྒྱས་འགྲོ་བཞིན་པ་རེད། ལགས་སོ། ནི་ཨེ་ནི་དམིགས་བསལ་གྱི་ད་ལྟའི་གི་ཉེ་ཆར་སློབ་ཁྲིད་གནང་ཡ་དེ་ཐེངས་མ་དང་པོ་རོགས་ལ་དེ། ད་དང་པོ་ཟེར་ན་ད་སྔོན་མ་ཡོད་ད་ཡོད་རེད་ད་དེ་ལོ། དེའི་ཚེ་ད་ཡང་བྱམས་དང་མི་འདྲ་བ་སྟེ་གཅིག་མིའི་འབོར་ཆེན་པོ་དང་ཨེ་ནི་ཁོང་ཚོ་ཡང་ཁོང་ཚོ་སློབ་སྦྱོང་བྱེད་ཡ་ལ་གཅིག་ཡོང་གི་འདུག་ཨ་ལས་འདི་བྱས་ཙང་ཡང་སྔོན་མ་ལ་མིའི་འབོར་དེ་ཉུང་ཉུང་མ་གཏོགས་སུམ་ཅུ་བཞི་བཅུ་ལྔ་བཅུ་དེ་འདྲས་མ་གཏོགས་ཕེབས་ཡ་ཡོད་མ་རེད་ད་འདིའི་ལོ་ལ་དཔེ་དོབ་སྒང་ལ་ད་དཔེ་མི་སུམ་བརྒྱ་བཞི་བརྒྱ་ད་ལོ་ནས་ལོ་མང་དུ་ཇེ་མང་དུ་ད་འགྲོ་ཡ་གྱི་དེ་རྟེན་འབྲེལ་འདྲ་བོ་ཞིག་འདུག་ལགས། ལགས་རེད་ལའོ་ལ་ད་ད་མང་ཚོགས་དེ་འདྲས་མང་པོ་མཉམ་ཞུགས་གནང་ཡོད་རེད་ད་དེ་ཡིན་དུས་མ་འོངས་པ་ཡིན་ན་ཡང་ལགས་བོད་ཡིག་གི་ད་སློབ་ཁྲིད་ཐོག་ལ་རོགས་ལ་དམིགས་བསལ་གྱི་ལས་གཞི་གསར་པ་འདི་སྤྲོད་ཡ་འདི་གལ་ཡོད་ན་ལགས། འོ་ད་ཅི་ད་མ་འོངས་པ་ནས་མུ་མཐུད་ནས་ད་གཅིག་ལོ་ནས་ལོ་མུ་མཐུད་ནས་འདི་གོང་ནས་གོང་དུ་ད་ཡར་རྒྱས་གོང་འཕེལ་བྱེད་ཡག་དང་ཨེ་ནི་ད་ཁོ་རང་ལ་དྭགས་སྒང་ཚང་ལ་ཨེ་ནི་བོད་ཡིག་ད་མ་མཁྱེན་པ་གཅིག་ཀྱང་ཨེ་ནི་མེད་མཁན་འདྲ་བོ་ཞིག་ད་བཟོ་ཡག་གི་ད་ང་ཚོ་ཐབས་ཤེས་འདྲ་བོ་ད་དེ་འདྲས་རེད་ལགས། ལགས་སོ་ཨ་ནི་ཐ་མ་དེ་བཞིན་ད་སློབ་ཁྲིད་གནང་བའི་སྐབས་སུ་འདི་གི་གོ་སྒྲིག་གནང་ཡ་དང་ཨ་ནི་འདི་སློབ་གྲྭ་གི་འཛིན་ཁང་དེ་ཚོ་གྲ་སྒྲིག་ད་དེ་ཚོ་སུས་གནང་རྒྱུ་ཡིན་ན། འོ་ད་འདི་ཚང་མ་ཆ་ཚང་ད་ད་ལ་དྭགས་ནང་ཚོགས་ཀྱིས་གནང་གི་ཡོད་ད་ད་ལྟ་དེ་ང་ཚོའི་སློབ་ཁྲིད་གནང་ས་དེ་དཔེ་ད་ད་ཁོ་རང་ཨ་ཏི་ཤའི་ཚོགས་ཁང་ཟེར་ད་དཔེ་ཆེན་པོ་ཅིག་ཡོད་རེད་ཨེ་ནི་ད་སྔོན་འགྲོའི་ནང་ལ་སློབ་སྦྱོང་བྱེད་ཀྱི་དེ་དེ་ནི་མང་པོ་འདུག་ལ་འབོར་ཆེན་པོ་ཡོད་ཙང་ཨེ་ནི་ཁོང་ཚོ་ཕ་གི་ནང་ལ་སློབ་སྦྱོང་ད་དེ་ལ་དགུན་ཁ་རེད་པ་ང་ཚོ་དེ་ལ་གྲང་མོ་ཡོད་རེད་ད་མེ་དང་དེ་གའི་གྲ་སྒྲིག་དང་ཨེ་ནི། འཛིན་གྲྭ། ད་ལྟ་སུམ་ཅུ་པ་དེ་ཚོ་ཨེ་ནི་ཁོ་རང་ད་ལྟ་ལ་དྭགས་ནང་ལ་དེ་ནི་ལ་དྭགས་ཇོ་ཁང་ཟེར་ནས་ཇོ་རིན་པོ་ཆེ་བཞུགས་སའི་ཇོ་ཁང་འོག་ལ་ཡིན་ནའང་དེ་ཡང་ཚོགས་ཁང་ཆེན་པོ་ཞིག་རེད་དེའི་ནང་ལ་ཡང་གྲ་སྒྲིག་བྱས་ནས་ད་ལྟ་བིས་ཀུད་དང་གསོལ་ཇ་དང་ཨེ་ནི་མཚམས་མཚམས་བག་ལེབ་དང་དེ་འདྲའི་དཔེ་ཁོ་རང་ཁྱེར་ནས་སློབ་ཕྲུག་དེ་ཚོ་ཡང་ཅིག་གྲ་སྒྲིག་བྱེད་ཀྱི་འདུག་ད་གྲ་སྒྲིག་འདྲ་བོ་དེ་ཨེ་དེ་ལ་དྭགས་ནང་པའི་ཚོགས་པ་དེའི་ནང་ནས་ད་དམིགས་བསལ་གྱི་འགན་ལེན་གནང་མཁན་དེ་ལ་དྭགས་སྐད་ཡིག་ཚོགས་ཆུང་ཟེར་ནས་ཨེ་ནི་དེའི་ནང་ལ་ཡང། སྐུ་གཞོགས་ཁ་ཤས་དང་ཨེ་ནི་མི་མང་ཡང་མཁས་པ་ཁ་ཤས་བཞུགས་ཡོད་རེད་ཁོང་ཚོ་གིས་གྲ་སྒྲིག་གནང་ཡོད་རེད་ལ། ཨོ་ལགས་སོ་ཐུགས་རྗེ་གནང་ད་དེ་རིང་ང་ཚོའི་དུས་ཚོད་རྐྱེན་པས་དེ་མཚམས་བཞག་ཡ་ཡིན་ཨ་ནི་རྒན་ལགས་དེ་རིང་ང་ཚོའི་ལེ་ཚན་འདི་ནང་ལ་མཉམ་ཞུགས་གནང་བ་ཐུགས་རྗེ་ཆེ།
ཨོ་ཚང་མ་ལ་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཞུ་ཡ་ཡིན། རྣམ་པ་ཚོས་ང་ཚོ་ལས་རིམ་ཁག་གསན་པ་ཐུགས་རྗེ་ཆེ་ལེ་ཚན་རྗེས་མ་བསྐྱར་དུ་མཇལ་ཡོང།

འབྲས་དཀར་སྒྱུ་རྩལ་ལ་ཡང་ལྟ་སྟངས་ཞེས་པའི་བརྗོད་གཞི་ཐོག་ལ་གླེང་མོལ་ཞུ་གི་ཡིན། ཨེ་ནི་ཆོས་སྒྲོན་ལགས་ཀྱིས་ཉེ་ལམ་ང་ཚོའི་བོད་ཀྱི་ལོ་གསར་དང་སྟབས་བསྟུན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བརྒྱུད་ནས་ནི་འབྲས་དཀར་འཁྲབ་སྟོན་གནང་བ་དེ་ཡིས་ནི་ད་ལྟའི་ཆར་ལ་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དྲ་རྒྱ་བརྒྱུད་ནས་ལ་མི་མང་འབུམ་གཅིག་མ་ཟིན་ཙམ་གྱིས་ནི་དོ་སྣང་དང་ལྟ་བཞིན་འདུག་དེ་ནས་སོང་ཙང་དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་དེའི་ནང་ལ་ཡང་ཆོས་སྒྲོན་ལགས་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་སྦེལ་ཀོབ་གཞིས་ཆགས་ནས་ང་ཚོའི་དྲ་ལམ་བརྒྱུད་ནས་ནི་མཉམ་ཞུགས་གནང་གི་ཡོད། ཆོས་སྒྲོན་ལགས་ང་ཚོའི་ལེ་ཚན་དེ་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་ལོ་གསར་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད། བཀྲ་ཤིས་བདེ་ལེགས། ལགས་སོ་ཆོས་སྒྲོན་ལགས་ངས་གོང་ལ་ཡང་དེ་འདྲ་ངོ་སྤྲོད་ཞུས་པ་བྱས་སོང་ད་ཁྱེད་རང་གི་འབྲས་དཀར་དེ་ལ་ཡང་ད་ང་ཚོའི་གི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ངོ་དེབ་དང YouTube Instagram

བཀྲ་ཤིས་བདེ་ལེགས་ད་ཉེ་གོང་མི་ད་ཕ་ཆད་ཁྲ་བ་ཅིག་གི་ད་དཔེ་ཡག་པོ་རེད་ཨ་ནི་ད་ཁྱེད་རང་འབྲས་དཀར་འཁྲབ་པ་དེ་ཡག་པོ་ཞེ་པོ་རེད་ཟེར་བྱས་ནས་ལག་ཆ་གནང་མཁན་ད་དཔེ་མང་པོ་འདུག་ད་གཅིག་ཚེ་གཉིས་ཚེ་བྲེ་བ་རེད་ད་བུ་མོ་གི་འབྲས་དཀར་འཁྲབ་ལྕོག་ཚེ་འདྲ་གང་ཟེར་གི་རེད་ད་ཡག་པོ་མ་རེད་དང་ཐོག་ད་གཅིག་ཚེ་གཉིས་ཚེ་བྲེ་བ་ཁྲ་ཅིག་ལབ་ཀྱི་འདུག་ག་གཞན་པ་ལབ་མཁན་མི་འདུག་ཚང་མ་གི་ཡག་པོ་ཞེ་པོ་རེད་ཁྱེད་རང

ལྷ། རྒྱལ་ལོ། བོད་ཤིང་འབྲུག་ལོ་ཡི་ལོ་གསར་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན། གཞིས་བྱེས་གཉིས་ཀྱི་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་མཛད་འཕྲིན་རྒྱས་པ་དང། ཆོལ་གསུམ་བོད་མི་ཡོངས་རྫོགས་རྡོག་རྩ་གཅིག་སྒྲིལ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་ཤར་བསྐྱོད་གནང་ཞིང། གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་རྟེན་འབྲེལ་གྱི་སྨོན་འདུན་ཞུས་སོ། ལྷ་རྒྱལ་ལོ། དེ་རིང་གནམ་ལ་སྐར་མ་བཟང་བའི་རྟེན་འབྲེལ། ས་ལ་ལོ་ཏོག་ལེགས་པའི་རྟེན་འབྲེལ། བར་ལ་བཀྲ་ཤིས་རྟགས་བརྒྱད་ཚང་བའི་རྟེན་འབྲེལ་ཡོད་ཞུས་པའི། རྟེན་འབྲེལ་གྱི་དང་པོ་དེ་ནི་ལ་གངས་མཐོན་པོའི་རྩེ་ལ་སོང་པའི་སེམས་པ་གངས་ལས་དཀར་བའི་རྟེན་འབྲེལ། གངས་དཀར་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ། རྟེན་འབྲེལ་གྱི་གཉིས་པ་དེ་ནི་ལ་བྲག་མཐོན་པོའི་རྩེ་ལ་སོང་པའི། སྐུ་ཚེ་བྲག་ལས་རིང་བའི་རྟེན་འབྲེལ། བྲག་དམར་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ། རྟེན་འབྲེལ་གྱི་གསུམ་པ་དེ་ནི་ཆུ་མོ་གཞུང་ལ་འཆིང་པའི་མི་རྒྱུད་ཆུ་ལས་རིང་བའི་རྟེན་འབྲེལ་ཆུ་སྔོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་ཡིན་ཞེས་པའི་བླ་གོ་ཞུ་ཧ་ཧ། ཡང་སྒྲ་དགའ་པོ་བསམ་པའི་དུས་འགྲོ་ལྔ། ད་རང་ཡོང་བ་ཉི་མ་ཤར་གྱི་ཕྱོགས་ནས་ཡོང་ཡོད་ལ་ཤར་རྡོ་རྗེ་སེམས་དཔའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ལྷོ་ཡི་ཕྱོགས་ནས་ཡོང་ཡོད་ལ་ལྷོ་རིན་ཆེན་འབྱུང་གནས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ནུབ་ཀྱི་ཕྱོགས་ནས་ཡོང་ཡོད་ལ་ནུབ་སྣང་བ་མཐའ་ཡས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་བྱང་གི་ཕྱོགས་ནས་ཡོང་ཡོད་ལ་བྱང་དོན་ཡོད་གྲུབ་པའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་དབུས་ཀྱི་ཕྱོགས་ནས་ཡོང་ཡོད་ལ་དབུས་རྣམ་པར་སྣང་མཛད་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ

ད་ཆོས་སྒྲོན་ལགས་ལྟ་བུ་ཆགས་སོང་བས་ན་བོད་ནས་ལས་རྒྱུ་གྱི་རེད་ཤག་ལྷག་པར་དུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཀྱི་སྨད་ལ་ཡ་ལྷ་རྩེ་རྫོང་གི་ལྷ་མོའི་ཚོགས་པ་ཞིག་འདུག་དེ་ནང་ལ་ཡ་མཉམ་ཞུགས་གནང་རྗེས་བོད་ནང་ལ་ཡ་འཁྲབ་སྟོན་དང་ལྷ་མོའི་སྒྱུ་རྩལ་ཐོག་ལ་ཡ་སློབ་སྦྱོང་གནང་ཤག་དེའི་ཐོག་ལ་ཡ་ཐོག་མར་ངོ་སྤྲོད་གནང་རོགས་དང་ཁྱེད་རང་ལྷ་མོའི་སྒྱུ་རྩལ་ཐོག་ལ་ཡ་དོ་སྣང་སླེབ་ཡ་དང་དེ་འདྲའི་ཐོག་ལ་ཡ་ཅིག་གསུང་རོགས་བྱེད་དང། ནས་ད་ལྷ་མོ་དེ་ད་བོད་ཀྱི་རིག་གཞུང་ཐུན་མོང་མ་ཡིན་པ་ཅིག་རེད། ད་ཆུང་དུས་ནས་ད་ལྷ་མོ་ལ་དགའ་བོ་ཞེ་བོ་ཡོད་ཨ་ནི་བོད་ལ་ད་ང་ཚོ་ཆོས་གྲོགས་ཚོགས་པ་ཅིག་ཡོད་རེད་དེའི་ལྷ་མོ་བཙུགས་རེད་ཨ་ནི་དེ་ལ་ལོ་བཞི་ཙམ་འཛུལ་ཞུགས་བྱས་བྱུང་སོང་ཨ་ནི་དཔེ་དགའ་བོ་བྱུང་སོང་དེ་ནས་བཙུགས། ད་རྒྱ་གར་ལ་སླེབས་ཕྱིན་ནས་ཨ་ནི་ལྷོ་ཕྱོགས་ལ་ལྷ་མོ་འཛུལ་ཡ་བྱུང་བྱས་སོང་ད་དཔེ་དགའ་བོ་ཡོད་ད་ལྷ་མོ་དེ་ལ་འཛུལ་ཡ་བྱུང་བ་དེ་དཔེ་དགའ་བོ་ཡོད།
ལགས་སོ། ཨ་ནི་འབྲས་དཀར་འཁྲབ་པའི་དེ་ཁྱེད་རང་དོ་སྣང་ག་འདྲ་ཞིག་སླེབས་ཡིན་ན།
ལགས་སོ་འབྲས་དཀར་འཁྲབ་ཡ་དེ་ད་བོད་ལ་ང་ཚོ་ལྷ་མོ་འཁྲབ་དུས་སྒང་ལ་ཡིན་གཅིག་གི་དག་ག་རེ་གཞུང་ག་རེ་འཁྲབ་ན་དང་ཨ་ནི་ཆང་ས་དེ་རྒྱག་དུས་སྒང་ལ་ཡིན་གཅིག་གི་རྟེན་འབྲེལ་ཞོ་རྩིས་ནས་འབྲས་དཀར་དེ་འཁྲབ་གི་ཡོད་རེད་ད་ང་ཚོ་ཡིན་ན་ད་བོད་ལ་བུ་དེ་ཚོ་འཁྲབ་ཨ་ནི་དེ་ཚོ་གི་འཁྲབ་སྐྱོག་དེ་ཚིག་དེ་ཚོ་དཔེ་མང་པོ་ཞོ་ཅིག་འཁྲབ་ག་འགྲོ་ར་ཁོང་ཚོ་གི་ལྷ་མོ་འཁྲབ་དུས་སྒང་ལ་གོ་གོ་གཉིས་དེ་བེད་དེ་གང་ཟེར་བ་རེད་ད་བློ་ལ

གང་ཟེར་བ་རེད། ས་དེ་འགྲོ་ཟེར་ནི་ཇག་ཡིན་པ་ཞིང་པ་བྱས་ད་བེད་ཀྱི་ཅིག་རེད། བོད་རང་ལ་ད་འཁྲབ་ཀྱི་ཡོད་ཀྱོག་འབྲོག་རྐྱང་རྐྱང་འབྲོག་རེད།
ལགས་སོ། སྤྱིར་བཏང་ནི་ང་ཚོ་ད་བུད་མེད་འབྲས་དཀར་འཁྲབ་སྟོན་པ་དེ་ནི་ཁྱེད་རང་ནང་བཞིན་དགོས་གི་ཡོད་རེད་དྲན་གི་དང་ཁྱེད་རང་ཡིན།
ད་བུད་མེད་འབྲས་དཀར་འཁྲབ་གོ་དང་མ་མྱོང་ར་ད་འཁྲབ་ན་འགྲིག་གི་ཡིན་ན་ལ་ཡིན་པ་ད་ལྷ་མོ་ཚོགས་པ་འགྲིག་གི་རེད་ཨ་ད་འཁྲབ་ལགས་སོ་ཨ་ནི་དེ་དེ་འབྲས་དཀར་འཁྲབ་བྱས་ཡིན་ཨ་ནི་ཚང་མ་གི་མི་ཚང་མ་གི་ག་བ་འགྲོ་ན་ད་ཁྱེད་རང་འབྲས་དཀར་འཁྲབ་ནི་དཔེ་ཡག་པོ་རེད་ད་ང་ཚོ་རིག་གཞུང་རེད། ད་བུ་ཡིས་འཁྲབ་མཁན་མི་འདུག་ག་ནི་ཁྱེད་རང་འཁྲབ་ཡག་པོ་རང་ད་རིག་གཞུང་དེ་ཚོ་ནི་རྒན་གོག་དེ་ཚོ་གི་མ་ཉམས་སླར་གསོ་འགྲོ་ཡ་ཆགས་གི་རེད་ཟེར་བཤད་ནི་གསུང་གི་འདུག་ད་ང་ཡི་འབྲས་དཀར་དེ་འཁྲབ་ན་བུ་མོ་གི་འབྲས་དཀར་དེ་འཁྲབ་ན་ད་ཁྱད་མི་འདུག་འགྲིག་གི་འདུག་བསམ་ནི་ཨ་ནི་ང་རང་འབྲས་དཀར་འཁྲབ་ཡག་ལ་འདོད་པ་ད་ཞེ་བོ་སླེབས་སོང་ར་ཨ་ནི་གོ་སྐབས་དེ་ཚོ་རག་རོགས་བྱུང་ན་ང་རང་དགའ་བོ་ཞེ་བོ་འདུག་བསམ་ནི་ཨ་ནི་ལྷ་མོ་ཚོགས་པ་དང་ཁ་ཤི་ག་ལ་གོ་སྐབས་བཙལ་ནི་ཨ་ནི་འབྲས་དཀར་དེ་འཁྲབ་ཞོ་ཞོ་ལ་འབྲས་དཀར་དེ་འཁྲབ་ད་ག་རེ་ཡིན་ན་ད་ཅིག་བྱས་དེ་གི།

དེ་ཚོ་འབྲས་དཀར་དེ་ཚོ་སྦྱང་དགོས་རེད་ཚིག་དེ་ཚོ་བཀླག་གི་ནས་བཀླག་པ་བཀླག་པ་ལ་ད་ལ་གི་ཡི་དེ་ཚོ་ད་སྙིང་རྗེ་དེང་སང་སྤུ་གུ་དེ་ཚོ་ཉམས་མྱོང་སུ་བས་ཞེ་དྲག་ཞེ་དྲག་སེམས་ཁུར་དེ་འདྲ་བྱེད་ཀྱི་མི་འདུག་ཤ་ད་ལོ་འབྲས་དཀར་དེ་འཁྲབ་ཡག་རང་ཞེ་དྲག་ཞེ་དྲག་དེ་གང་སུ་གར་ད་ཚོ་ཞེ་བོ་ད་ད་ལས་ཡག་སུ་ར་མི་འདུག་སློབ་སྦྱོང་དང་སོགས་བྱེད་མྱོང་ཡོད་མ་ར་འཁྲབ་ཡག་འདོད་པ་ཞེ་བོ་ཞེ་བོ་བྱས།

ད་བོད་ནས་ཐོན་དུས་སྒང་རང་ནས་ཉིས་སྟོང་གཉིས་གཞུག་གཞུག་འདྲ་བོ་ཡིན་ད་རྒྱ་གར་ལ་བལ་ཡུལ་ལ་སླེབས་དུས་སྒང་ལ་ཉིས་སྟོང་གསུམ་འདྲ་བོ་ཆགས་སོང་ལམ་ཁ་ལ་ཨོ་ཙམ་འགོར་སོང། ཧཧ་ཧཧ། ལགས་སོ། ཨ་ནི་ཐོག་མ་ཉིད་ནས་ད་བོད་ལ་བོད་ནས་རྒྱ་གར་ལ་ཡ་བྲོས་བྱོལ་དེ་སླེབས་དུས་ཚོད་མ་ཡ། སོ་སོ་ད་དམིགས་ཡུལ་རེ་ཡོད་ར་སོ་སོ། རང་གཙོ་བོ་དམིགས་ཡུལ་ག་རེ་འདྲ་བོ་ཅིག་གཟིགས་ནས་སླེབས་ཡིན་ན། ད་ད་ལྟ་དེ་ཆགས་ལ་ཡ་སྦེ་ལ་ཀོབ་པེ་གཞིས་ཆགས་ལ་ཡ་སྲ་བརྟན་བྱས་ད། ལྷག་པར་དུ་བོད་ཀྱི་འབྲས་དཀར་འཁྲབ་སྟོན་སྒྱུ་རྩལ་དེ་མི་ཉམས་གོང་འཕེལ་དང་ཉམས་པ་སླར་གསོ་བྱས་ལ་སོགས་པ་དང་དེ་འདྲས་ཀྱི་ཐོག་ལ་ཁྱེད་རང་དམིགས་བསལ་གྱི་རིག་གཞུང་སྲུང་སྐྱོབ་ཐོག་ལ་ཡང་ཞབས་འདེགས་ཞུ་འདོད་རེད། དེ་ནས་སོང་ཙང་དེ་འདྲས་འདྲ་བོ་ཅིག་ཡོང་གི་རེད་ཅེས་སྒོམ། སྒོམ་ཡང་སྔོན་མ་བསམ་བློ་དེ་ཡོད་སྲིད་པ་མ་རེད་པ་ཁྱེད་རང་ལ་ཡང་གནད་དོན་ནི་དོ་ཅི་ནས། ད་ཕ་ནས་ཚུར་ཡོང་དུས་ད་ལྟ་དེ་བསམ་པའི་ཡུལ་ལ་མེད་དེ་ལ་མ་ལྟ། ལྷ་མོ་འཁྲབ་འབྲས་དཀར་འཁྲབ་བྱེད། གང་ཟེར་ཚོགས་པ་དེ་འདྲ་ལ་འཛུལ་ཡ་གོ་སྐབས་རག་ཡོང་བསམ་པ་དེ་འདྲ་ནི།

ཅིག་དེ་མི་ཡུལ་ལུང་པ་དང་ཅིག་སོ་སོ་རང་གི་ལུང་པ་ལ་ཡ་འཁྲབ་སྟོན་གནང་བར་བ། ད་ང་ཚོ་བོད་ལ་ཡོད་དུས་སྒང་ག་རེ་བྱེད་པ་རེད་ལྷ་མོ་ཚོགས་པ་ད་ཏོག་ཙམ་གྲོང་གསེབ་འདྲ་བོ་ར་དང་རྣམ་ཐར་དང་ང་དང་གང་གི་དང་ཐོག་ནས་ད་ཏོག་ཙམ་ཇི་ལྟར་དང་དེ་ཚོ་དང་ག་རེ་ཡིན་ན་གྲོང་གསེབ་འདྲ་སྐྱོ་རེད་ད་རྒྱ་གར་ལུང་པ་ལ་ཡང་ད་རྒན་ཐུབ་བསྟན་ལགས་ཀྱི་བསླབ་བྱས་ནི་ཨ་ནི་རྣམ་ཐར་དང་འཁྲབ་ཡག་དང་དེ་ཚོ་ཚང་མ་དེ་དཔེ་ཡག་པོ་འདུག་ར་ད་ཡང་གང་ལ་ཟེར་བ་རེད་ཚོགས་པའི་སྒྲིག་ཚུལ་དང་དེ་འདྲ་ཐོག་བྱས་ན་ཡང་བོད་ལ་ཏོག་ཙམ་ཅིག

ཡང་རྒྱ་ནག་གཞུང་གི་དམིགས་བསལ་རང་ཡང་འཁྲབ་སྟོན་བྱས་ཕྱིར་དེ་ནི་བཙུགས་པ་ཡིན་ན་གང་རེད་ན། རྒྱ་ནག་གཞུང་དང་དེ་དག་གང་མ་ད་ང་ཚོ་ཆད་གྲོས་སུ་བྱས་ཏེ། ད་མ་ནས་ཆད་གྲོས་སུ་བྱས་ནས་ཚོགས་པ་ཅིག་ད་ག་ནས་ཡིན་ན་བཙུགས་དེ་གས་རེད་ཚེ་བ་ཅན་ལྔ་བཅུ་རེ་ལོ་ཁོང་ཚོ་མ་ནས་ཆད་གྲོས་སུ་བྱས་ནས་མ་ནས་ཅིག་ཚོགས་དེ་གས་རེད་ད་ཁོང་ཚོ་གི་རྒས་འགོ་ཁ་ཤས་ཅིག་གིས་ད་ང་ཚོ་ལྷ་མོ་དེ་བཙུགས་པ་ཡིན་ན་ཨ་ནི་མི་མང་ལ་ད་ག་ག་རེ་ཟེར་པ་རེད་ལྷ་མོ་དེས་མི་མང་ཉི་མ་ཅིག་སེམས་པ་གཡེང་ན་དགེ་བ་དཔག་ཏུ་མེད་པ་བསགས་གི་རེད་དེ་ཡང་ཅིག་བྱས་ཨ་ནི་ང་ཚོ་གི་རིག་གཞུང་རེད་ཟེར་ལ་ནི་ཨ་ནི་ཆད་གྲོས་དེ་ཚོ་གིས་ཨ་ནི་ལྷ་མོ་དེ་བཙུགས།

དང་བ་དང་རེ་བ་ཞི་བ་བརྒྱ་ཡིན་ལ། ཚིག་དེ་ཚོ་ང་ཚོ་ཕར་ཚུར་བསླབ། དེ་ངའི་ཁྱོ་ག་དེ་ཡིན་ཁྱོ་ག་དེ་ག་རེ་ཟེར་བ་རེད་བོད་ཡིག་བྲིས་ཡ་དང་དེ་དུས་བརྩམས་སྒྲུང་ཆུང་ཆུང་རྒྱག་ཡ་དང། དེ་འདྲ་ལ་ཁོ་རང་དཔེ་དགའ་བོ་ཡོད་རེད་དེབ་སྒྲིག་བྱེད་ཡ་དང་ཟ། ཨ་ཁོ་ལ་ག་རེ་རེད་འབྲས་དཀར་ཚིགས་བཅད་དེ་རྒྱ་ཚང་མ་བསྲེས་ནས་དེབ་ཆུང་ཆུང་དེ་འདྲ་བརྩི་རོགས་ཟེར་རྒྱབ། ཨ་ཕར་ཚུར་བཀྲམ་བཀག་བྱ་ཡི་འདུག་དེ་གང་ཞིག་ཕ་ལེ་ཚོས་དེ་རང་བྱེད་མི་འདུག་དེ་རང་བྱེད་མཁན་དང་ས་མི་ས་མི་འདུག་དང་བ་དང་སེམས་ཤུགས་མང་པོ་སྐྱེས་སོང་ར་ཨ་ནི་གཞུག་ལ་ཡ་བྱེད་མཁན་ཞིག་མི་འདུག་ད་སོ་སོར་སེམས་ཤུགས་ཏོག་ཙམ་ཆག་མཁན་འདྲ་བོ་ཅིག་བྱས་ད་སོ་སོ་རང་གི་འཁྲབ་འདོད་ན་འཁྲབ་ཨ་ནི་ཕར་བསླབ་ཡས་དང་དེ་འདྲ་བྱེད་ཡས་ལ་ནི་དེ་རང་བྱེད་མཁན་མི་འདུག་ཨ་ནི་ཏོག་ཙམ་ཅིག་ཉོབ་མཁན་འདྲ་བོ་བྱས་སོང་སྔ་མའི་སེམས་ཤུགས་ཀུན་སྣང་ཏོག་ཙམ་ཆག་མཁན་འདྲ་བོ་བྱས་ས། ཧ་ཧ་ཧ་དེ་ག་དོ་སྣང་མ་ལས་རྒྱུ་མཚན་གཙོ་བོ་ཅིག་ག་རེ་ཐུག་བསྡད་ན།

བོད་ཀྱི་རིག་གཞུང་སྒྱུ་རྩལ་ལ་ཡང་དོ་སྣང་ཡོད་མཁན་དེ་འདྲས་ཀྱི་མི་ཁ་ཤས་ཀྱིས་ཁྱེད་རང་བུད་མེད་རེད་འབྲས་དཀར་འཁྲབ་ན་འགྲིག་གི་ཡོད་མ་རེད་ལོ་རྒྱུས་ནང་བུད་མེད་འབྲས་དཀར་འཁྲབ་རྒྱུ་དེ་ནི་ཧ་ལམ་བྱུང་མེད་པ་ལྟ་བུ་རེད་དེ་འདྲས་བཤད་མཁན་དེ་འདྲས་བྱུང་ཡོད་ན། ད་དེ་འདྲ་ཁ་ཤས་ཡོད་ཅིག་གིས་དེ་འདྲ་བུ་མོ་གི་འབྲས་དཀར་འཁྲབ་ན་དེ་རང་ཡག་པོ་ཡོད་མ་རེད་འདྲ་བོ་ཅིག་ཅིག་ད་གང་ཟེར་བོད་པ་སོགས་འགྲོ་བ་ཅིག་ནང་ལ་ཅིག་ལབ་སོང་དེ་མིན་ད་ལང་ཀའི་ཁོ་རང་བྱུང་བ་སོང་ཚང་མ་ཡག་པོ་འདུག་ལབ་སོང། ཨ་ཧ་ཧ་ཧ། ད་སྒོར་གཞས་ལ་ཆ་བཞག་པ་འདྲ་འདྲ་བྱེད་ན་གཞས་ཞབས་ལ་དགའ་བོ་ཞེ་པོ་ཡོད་ད། སོ་སོ་ལྟོ་གས་ཀྱི་ཏེ་ག་རེ་ལྟོ་གས་ཚོ་ཡང་དང་དེ་འདྲ་བསྟན་པའི། སོ་སོ་འགྲོ་སྙིང་དང་འགྲོ་གི་ཏེ་དེ་འགྲོ་ཡས་གོ་སྐབས་རག་གི་མི་འདུག་ར། ཨ་ད་ཧ། གཞས་དེ་ཚོ་ད་སྔ་མའི་བོད་ཀྱི་གཞས་ཡིན་ན་གཞས་ལུང་པ་ག་བ་ཡིན་ན་གཞས་གཅིག་འཁྲབ་ན། ག་བ་འཁྲབ་ན་དང་ད་གཞས་གཅིག་ཤེས་ན་ཤེས་ཚར་ཀྱང་འགྲོ་རེད་ཤག་ད་དེ་ལ་མ་གཞས་འཁྲབ་ན་ཡང། སྟེང་དུ་སྒང་ལ་སེམས་ཤུགས་ཞེ་དྲག་མེད་སྐྱོགས་འདྲ་ཆགས་འགྲོ་གི་འདུག་ག་རེ་ཡོད་ས་ལ་སྤྲོ་ན། ད་སོ་སོས་སྐྱེམས་འདི་ས་དེ་ལ་གཞས་གཅིག་རེད་འདུག་དེ་གཞས་དེ་འཁྲབ་པར་འགྲོ་བྱུང་ན་ཡང་ཞིག་སྐྱེམས་སངས་པ་ཅིག་ལ་འཁྲབ་གར་འགྲོ་ན་ཨ་ནི་ཡང་གཞས་ཨོ་གཅིག་གཅིག་རེད་དེ་རྐང་པ་འཕེན་སྟངས་ལོག་པ་ག་དེའི་འཁྲབ་ན་དང་གང་ཆ་ཤེས་ཡ་མེད་སྐྱོགས་ཀྱི་འཚོ་བ་འགྲོ་རུ་བྱུང་ཨ་ནི་དེ་ཡི་སྟེང་དུ་དགུན་ཁ་རེ་རོ་བྱེད་ཀྱི་འདུག་བོད་ལ་ཡིན་ན། གཞས་གཅིག་འཁྲབ་ན་བོད་གཞས་ཡིན་ན་ད་ནུང་སང་ལ་ཟེར་གྱི་རེད་གང་ཟག་ལུང་པར་ད་གཞས་ཚོ་དར་པོ་ཞེ་པོ་རེད་ཆང་གཞས་དང། གཞས་དང་ད་ག་བ་འགྲོ་ན་ད་ཨང་དང་པོ་བྲོ་དེང་སང་ལ་ལེན་འགྲོ་གི་འདུག་ད་ད་དེང་སང་དེ་ག་ཚོད་འདུག་ཨ་མ་དེ་ག་ཡོད་མ་རེད། ཨ་ནི་གཞས་དེ་འདྲ་ད་ག་རེ་ཟེར་གི་རེད་ཅིག། གཞས་མེད་གཡོག་བྲོ་རེད་ཞག་ག་རེ་ཡིན་ན་ད་ཞབས་བྲོ་དེ་ཅིག་འཁྲབ་པ་འདྲ་འདྲ་བྱས་ན་ཡང་ཞབས་བྲོ་ས་ཆ་གཞན་པ་ཅིག་ལ་འཁྲབ་ན་ཡང་རྐང་པ་མ་འདྲ་དེ་བྱས་ར་ཨ་ནི་དེ་བྱས་ནས་འདི་བྱས་ཅིག་ཉོ་མཁན་བྲོ་བྱེད་ཀྱི་རེད་མོད་གཞས་དང་མི་རིག་གཞུང་དེ་ཚོ་ཡག་པོ་དག་ཞེ་པོ་རེད་ཞག་དྲན་གྱི་འདུག

ཁུ་བྱུག་ལུང་པ་གཅིག་པ་དེ་འདྲ་གི་ཚོའི་ཕྱོགས་ལ་བསྡད་ཡོང་དེ་དེ་ཨ་ཞང་ཧྲོ་དེ་ཡིན་པ་ཨ་ཞང་གྲོང་ནས་ཨ་ནི་ད་འཚོ་བ་ཅིག་བྱང་ཡ་དྲོ་མེ་བ་བུ་མོ་ཅིག་ཡོད་སྤྲུལ་དགོན་པ་བུ་མོ་ཅིག་དེའི་ལ་ཕིང་བླངས་ཡོད་བྱང་ཡ་དེ་རྒྱ་ཚང་མ་བསླབས་སོང་ར་ལ་ཕིང་བྱང་ཡ་ཚང་མ་བསླབས་ནས་ཨ་ནི་དེའི་ལ་ཕིང་བཙོང་བྱས་ནས་ཨ་ནི་འཚོ་བ་བསྐྱལ་ནས་བསྡད་ཡིན་པ་ཨ་ནི་ད་ག་རང་ལ་བསྡད་དེ་ཡིན་ད་ཚོང་ཁྱེད་རང་དེ་མ་བཀྱགས་དེ་བཀྱགས་དེ་བཀྱགས་ཟེར་གི་འདུག་ད་ཁྱེད་རང་ཚོ་བསླབ་བྱ་རྒྱག་པ་ཐུགས་རྗེ་ཆེ་ད་ང་དེ་ལ་ཡོང་ས་མ་རེད་ལ་ཡིན་པ་ཨ་ནི་དེའི་སྒང་ལ་ལ་ཕིང་དང་དེའི་སྒང་ལ་བསྡད་དེ་ཡིན་པ་རྩམ་པ་འདྲ་བཙོང་བྱས་ནས་ཁ་ཟས་འདྲ་བཙོང་ལོ་གསར་དེ་ལ། ཨ་ཧྲི། དེ་ནས་སོང་ཙང་ད་ཁྱེད་རང་ལ་ཕིང་དང་རྩམ་པ་བཙོངས་ནས་ཕལ་ཆེར་ལོ་མ་ཟིན་ལོ་ཉི་ཤུ་མ་ཟིན་ཙམ་འགྲོ་གི་ཟེར་རོ། ཨོང་ད་ཉིས་སྟོང་བརྒྱད་ལ་ཨོང་ད་ང་ཨ་ཞང་དང་གྲོང་རེ་ཉིས་སྟོང་དགུ་ནས་བྱས་ནས་བཙོང་ཡོད་པ་ད་ཉིས་སྟོང་དགུ་ནས་བྱས་ནས་ད་ད་ལོ་བར་དུ་ཨོ་བཙོང་དེ་ད་ད་ལོ་ནས་ཡིན་ན་གང་མ་ང་སྲིད་མཛད་ཚོ་ལ། ཚོང་ཡག་ཤོས་དེ་སྒང་ལ་ད་ལྷ་མོ་ཚོགས་པ་རྐྱང་རྐྱང་ལ་འགྲོ་བསྡད་དགོས་རེད་ག་རེ་ཡིན་ཟེར་ན་ཀྲུང་ག་དེ་བྱས་ག་རེ་ཡིན་ན་ད་དེ་ཚོ་ལ་གི་གོ་དེ་རག་གི་འདུག་ཡིན་ན་ད་རྒྱལ་བ་རིན་པོ་ཆེ་ཡི་ཐུགས་མཉེས་པོ་གནང་གི་འདུག་བོད་ཀྱི་རིག་གཞུང་ཅིག་རེད་སྟོད་རའི་མ་ལ་ནི་ད་སྤྱི་ཚོགས་དེ་སྒང་ལ་ཤེས་ཤེས་ཀྱི་ནི་མ་རེད་ད་ང་དེ་ལྷག་མ་དེ་ལྟ་བུ་དེ་མི་ཚེ་གང་བརྩམས་ཁོ་རང་ཁ་རང་འཁྲབ་ཐུབ་ན་འཁྲབ་འཁྲབ་མ་ཐུབ་ན་འཁྲབ་བྱ་དགོས་པ་བྱུང་ན་ག་རེ་བྱས་ན་ག་རེ་དཀའ་ངལ་འཕྲད་ན་ད་ཧུར་ཐག་ཚུད་དགོས་བསམ་ནས་ཨ་ནི་དེ་དེ་ལྟོས་བློ་ཕམ་མ་བྱ་བར་ཆ་ཁོ་རང་བློས་བཏང་ནས་འགྲོ་བཞག་གི་ཡོད་པ། ལགས། ལགས་སོ། ལགས་ཆུ་ལོན་ལ་ད་ཁྱེད་རང་མི་ཟེར་ན་ལ་ཡ་སྐུ་ལས་ཞུ་ཞུ་ཁྱོད་ནི་ལས་བྱ་དེ་འདྲ་སོང་ཙང། ད།

ཨ་ནི་ཕར་སྤུ་གུ་དེ་རྒྱ་ལ་བསླབ། དེ་དེ་དེ་ལ་ཡིན་ན་དང་སློབ་གྲྭ་སྤུ་གུ་དེ་རྒྱ་ལ་བསླབ་ཡ་གོ་སྐབས་རང་བཞིན་རག་རོགས་བྱུང་ན་བསམ་གི་འདུག་དེ་ཡིན་ན་རག་ཡ་ཡོད་མ་རེད་སྐབས་སུ་སྐབས་བརྩིས་ནས་སྤུ་གུ་དེ་རྒྱ་ལ་རྣམ་ཐར་བཏང་སྟངས་འགྲོ་སྟངས་བསླབ་དགོས་ག་རེ་དང་ལས་ཀ་བྱེད་ཀྱི་ཡོད་དེ་དེང་སང་སྤུ་གུ་ཞེ་དྲག་ཞེ་དྲག་དོ་སྣང་ཟེར་བྱེད་ཀྱི་མི་འདུག་ཨ་ནི་དེ་ལ་ཡིན་ན་ཆ་བཞག་པ་འདྲ་རེ་བྱས་ན་དེ་འདྲ་བྱུང་རོགས་བྱུང་ན་དང་ང་རང་ཕ་རུ་ད་རྒན་གོག་འགྲོ་བྱ་ནས་ཨ་ནི་ག་རེ་ཡིན་ན་དང་འཁྲབ་མ་ཐུབ་ན་དང་སྤུ་གུ་དེ་རྒྱ་ལ

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།